གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་བརྒྱད། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་དགུ་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་མོའི་དྲུང་དུ་སླར་ཡང་གནས་གཟིགས་མཛད་ཡོད་པའི་སྐོར་སོགས་གསར་འགྱུར་ཁག་དང། དེ་ནས་རྒྱ་གར་རྒྱལ་ས་ལྡི་ལིའི་དོན་གཅོད་ཀྱི་ཐུགས་འགན་བློ་བཟང་ཤཱསྟྲི་ལགས་ནས་བཞེས་པ་དང་ཆབས་ཅིག་བོད་མི་ཚང་མ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དང་སྤྱི་པའི་ལས་དོན་ལ་ནུས་པ་མཉམ་སྤུངས་གནང་རོགས་ཅེས་འབོད་སྐུལ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དམིགས་བསལ་བཅར་འདྲི་ལེ་ཚན་ནང་ཨོ་སི་ཁྲུ་ལི་ཡའི་ནང་ལ་གནས་བཞུགས་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་ཀྱིས་ཏོག་དབྱིབས་རིམས་ནད་ཁྱབ་གདལ་བྱུང་བའི་འདས་པའི་ལོ་ངོ་གསུམ་ཙམ་རིང་རྒྱ་ནག་གི་སློབ་གསོ་རིག་པ་བ་ལའོ་ཙི་ཅེས་པས་བརྩམས་པའི་རྩོམ་དེབ་སོགས་བོད་ཡིག་ནང་ཡིག་སྒྱུར་གནང་ནས་འགྲེམས་སྤེལ་གནང་ཡོད་པར། བོད་ནང་གི་བོད་མི་དང་ལྷག་པར་དུ་དགོན་སྡེ་ཁག་གི་དགེ་འདུན་པ་མང་པོས་དགའ་བོ་གནང་གི་ཡོད་པའི་སྐོར་སོགས་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རི་མཐོ་ས་གཙང་དྲ་རྒྱའི་རྩོམ་སྒྲིག་པ་དང་ལྷན་དུ་རྒྱ་ནག་གཞུང་གིས་གསར་འགོད་ཀྱི་ལས་རིགས་ལ་ཞིབ་བཤེར་དང་གསར་འགོད་རང་དབང་ལ་དམ་དྲག་བྱེད་ཕྱོགས་སོགས་ཀྱི་སྐོར་ལ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་རོགས་གནང། དེ་རིང་གི་གསར་འགྱུར་སྙན་སྒྲོན་མ་ཞུས་སྔོན་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་ཆེན་མོའི་དྲུང་དུ་སླར་ཡང་གནས་གཟིགས་མཛད་ཡོད་པའི་སྐོར་པ་སངས་ཚེ་རིང་ལགས་བཏང་གནང་པའི་གནས་ཚུལ་ཞིག་ཐོག་མར་གསན་རོགས་གནང།
འདི་ཚེས་བཅུ་དགུའི་ཉིན་གྱི་སྔ་དྲོ་ཕྱག་ཚོད་བརྒྱད་པ་མ་ཟིན་ཙམ་ལ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་ཕོ་བྲང་ནས་བྱང་ཆུབ་མཆོད་རྟེན་རིན་པོ་ཆེར་གནས་གཟིགས་སུ་ཕེབས་སྐབས་ས་གནས་དགོན་པའི་ཚོགས་པ་དང་བྱང་ཆུབ་མཆོད་རྟེན་འཛིན་སྐྱོང་ལྷན་ཚོགས་ཀྱི་ཚོགས་གཙོ་དྲུང་ཆེ་དང་ཚོགས་མི། དེ་བཞིན་ཕྱི་ནང་གི་དད་ལྡན་པ་བརྒྱ་ཕྲག་མང་པོས་ཕེབས་ལམ་གྱི་གཡས་གཡོན་ལག་ཏུ་མེ་ཏོག་དང་དཀར་གཙང་མཇལ་དར་སོགས་ཐོགས་ཏེ་ཕེབས་བསུ་དང་བརྒྱངས་མཇལ་ཞུས་ཡོད་པ་རེད་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བྱང་ཆུབ་མཆོད་རྟེན་ཆེན་མོའི་ནང་གནས་གཟིགས་དང་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་བརྙན་གྱི་དྲུང་དུ་རྟེན་འབྲེལ་བསྟོད་པ་དང་ཤེས་རབ་སྙིང་པོ་དེ་བཞིན་པཎ་གྲུབ་བཅུ་བདུན་གྱི་གསོལ་འདེབས་དང་ཐུགས་སྨོན་མཛད་ཡོད་པ་མ་ཟད་བྱང་ཆུབ་མཆོད་རྟེན་གྱི་རྒྱབ་ངོས་སུ་ཡོད་པའི་བྱང་ཆུབ་ལྗོན་ཤིང་གི་འོག་ཏུ། གསར་བཞེངས་གནང་པའི་རྒྱལ་བ་བྱམས་པ་མགོན་པོའི་སྐུ་བརྙན་ལ་རབ་གནས་དང་ཐུགས་སྨོན་མཛད་ཡོད་པ་རེད་སྐབས་དེར་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་ཕེབས་ལམ་གཡས་གཡོན་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་རྒྱང་མཇལ་ཞུ་མཁན་ཕྱི་ནང་གི་དད་ལྡན་པ་ཁག་ཅིག་ལ་ཐེངས་འདིར་གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གི་གསུང་ཆོས་དང་མཇལ་ཁ་ཞུ་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པར་སེམས་ཚོར་ཇི་འདྲ་བྱུང་བའི་ཐོག་བཅར་འདྲི་ཞུས་པར Brazil ནས་ཕེབས་པའི་དད་ལྡན་ཆོས་ཞུ་བ Douglas ལགས་ནས།

ང་རང་གོང་ས་མཆོག་མཇལ་བ་ཙམ་གྱིས་ང་རང་སེམས་པ་ཧ་ཅང་སྐྱིད་པོ་དང་ལྷ་ཡུལ་ལ་སླེབས་པ་འདྲ་པོ་ཚོར་སྣང་ཡོང་གི་འདུག་ཁོང་སྐུ་ཚེ་ཡུན་རིང་བརྟན་པའི་སྨོན་ལམ་དང་སླར་ཡང་ཁོང་གི་མཇལ་ཁ་ཐོབ་པའི་འབད་བརྩོན་ཞུ་གི་ཡིན། ཡང་ཨི་ཏྲ་ལི་ནས་ཕེབས་པའི་ཆོས་ཞུ་བ Christine ལགས་ནས།

གོང་ས་མཆོག་གནས་མཆོག་རྡོ་རྗེ་གདན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ནས་འདི་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་བར་ཁོན་ཟླ་བ་གཅིག་ཙམ་གྱི་རིང་ཆོས་འབྲེལ་གྱི་མཛད་འཆར་ཁག་ལེགས་པར་གྲུབ་པའི་རྗེས་ཕྱི་ཚེས་ཉི་ཤུའི་ཉིན་གྱི་སྔ་དྲོ་གནས་མཆོག་རྡོ་རྗེ་གདན་ནང་གི་ག་ཡ་གནམ་ཐང་ནས་མཁའ་ལམ་བརྒྱུད་རྒྱ་གར་གྱི་རྒྱལ་ས་ལྡི་ལི་དང་དེ་ནས་བཞུགས་སྒར་རྡ་རམ་ས་ལར་ཆིབས་ཞལ་བསྒྱུར་གནང་མཛད་རྒྱུ་ཡིན་འདུག་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། རྒྱ་གར་རྒྱལ་ས་ལྡི་ལིའི་དོན་གཅོད་ཀྱི་ཐུགས་འགན་བློ་བཟང Shastri ལགས་ནས་བཞེས་པ་དང་ཆབས་ཅིག་བོད་མི་ཚང་མ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དང་སྤྱི་པའི་ལས་དོན་ལ་ནུས་པ་མཉམ་སྤུངས་གནང་རོགས་ཅེས་འབོད་སྐུལ་གནང་བའི་སྐོར་བློ་སྦེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཤམ་དུ་གསན་རོགས་གནང། ན་ནིང་སྤྱི་ཟླ་དགུ་བ་གི་ཚེས་པ་ཉེར་གཉིས་ཉི་མ་ནས་བོད་མིའི་སྒྲིག་འཛུགས་བཀའ་ཤག་གིས་ལས་བྱེད་འདེམས་བསྐོ་ལྷན་ཁང་གི་སྒྲིག་གཞི་དོན་ཚན་བཅུ་དགུ་བ་གི་ནང་གསེས་དང་པོ་གི་དགོངས་དོན་བཞིན་ཨ་མི་རི་ཀར་གནས་བཞུགས་བློ་བཟང་ཤ་སི་ཏི་རི་ལགས་ལྡི་ལིའི་སྐུ་ཚབ་དོན་གཅོད་དུ་བསྐོ་བཞག་བསྩལ་ཡོད་པ་ལྟར། ཉེ་ལམ་སྤྱི་ཟླ་དང་པོ་གི་ཚེས་པ་བཅུ་དྲུག་གི་ཉི་མ་ལྡི་ལིའི་དོན་གཅོད་ཀྱི་ཐུགས་འགན་ལས་ཁུར་དངོས་སུ་གནང་འགོ་བཙུགས་ཡོད་པ་དང་ཆབས་ཅིག། ཁོང་གིས་བོད་ཕྱི་ནང་གི་བོད་མི་ཚང་མས་གོང་ས་མཆོག་གི་བཀའ་བཞིན་བསྒྲུབ་དགོས་པ་དང།

སྐལ་བ་བཟང་བོ་རེད་སྙམ་པ་གི་ཚོར་སྣང་དང་ལས་འགན་ལྗིད་པོ་ཡིན་པ་གི་བློ་འཚབ་ཡོད་ན་ཡང། རྒྱལ་བ་རིན་པོ་ཆེ་དང་བཙན་བྱོལ་བོད་མིར་ཞབས་ཕྱི་བསྒྲུབ་རྒྱུ་གི་གོ་སྐབས་ཐོབ་པ་སྐལ་བ་བཟང་བོ་ཡིན་པ་མཐོང་སྟེ་དགའ་ཚོར་ཀྱང་བྱུང་བ་དང། སྔོན་མེད་གསར་བ་བྱེད་རྒྱུ་སོགས་ད་ལྟ་དམིགས་བསལ་ཞུ་རྒྱུ་མེད་ན་ཡང། ལས་ཀའི་ཉམས་མྱོང་གསོག་བཞིན་དུ་ཡར་རྒྱས་སུ་གཏོང་རྒྱུར་འབད་བརྩོན་བྱེད་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག།

འགྱུར་བ་དང་གསར་པ་དེ་འདྲ་བྱེད་ཐུབ་པའི་གར་ཚུགས་དེ་འབད་བརྩོན་བྱས་ཡིན། བློ་བཟང་ཤ་སི་ཏི་རི་ལགས་ནི་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་མཐར་ཕྱིན་པ་དང། ཁོང་གིས་བོད་ཀྱི་དཔེ་མཛོད་ཁང་དུ་མི་ལོ་ཉི་ཤུ་རྩ་ལྔ་གི་རིང་ཕྱག་ལས་གནང་ཡོད་པ་མ་ཟད། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་གི་ལོ་ནས་ཉིས་སྟོང་ལྔ་གི་བར་སྐབས་གཉིས་ཀྱི་རིང་བོད་མི་མང་སྤྱི་འཐུས་གནང་བ་དང་འབྲེལ། རིམ་པས་ཨ་མི་རི་ཁ་གི་གྲོང་ཁྱེར་སྦོ་སི་ཁྲིན་གྱི་ནང་གི་ནང་བསྟན་དཔེ་མཛོད་ལྟེ་གནས་སུ་ཕྱག་ལས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་དཔྱིད་གསར་དུས་ཆེན་རིང་ཏོག་དབྱིབས་རིམས་ནད་དང་འབྲེལ་བའི་རྫུན་གཏམ་ཁྱབ་སྤེལ་བྱེད་རྒྱུར་དམ་དྲག་ནན་པོ་བྱེད་རྒྱུ་ཡིན་པ་ཕྱིར་བསྒྲགས་བྱས་ཡོད་འདུག། དེ་ཡང The Guardian ཞེས་པའི་ཨིན་ཇིའི་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་གི་དྲ་རྒྱ་དོ་དམ་ལྟ་ཞིབ་ལས་ཁང་གིས་ཏོག་དབྱིབས་རིམས་ནད་ཁྱབ་གདལ་དང་འབྲེལ་བའི་རྫུན་གཏམ་ཁྱབ་སྤེལ་གྱིས་མི་རྣམས་ལ་འཇིགས་སྣང་དང་སྐྱོ་སྣང་གི་རྣམ་པ་བསྐྲུན་རྒྱུར་འགོག་ཐབས་ཆེད་དཔྱིད་གསར་དུས་ཆེན་རིང་དྲ་རྒྱའི་ཐོག་ལྟ་ཞིབ་ལས་དོན་སྤེལ་འགོ་ཚུགས་ཡོད་པའི་སྐོར་ཕྱིར་བསྒྲགས་བྱས་ཡོད་འདུག། དེ་དང་དུས་མཚུངས་བདེ་ཐང་སྔོན་དཔག་ཚོང་གཉེར་ཁང། Airfinity། ཟེར་བས་ཚོད་དཔག་བྱེད་པ་ལྟར་ན། ན་ནིང་སྤྱི་ཟླ་བཅུ་གཉིས་པའི་ནང་ཏོག་དབྱིབས་རིམས་ནད་བཀག་སྡོམ་གྱི་སྲིད་ཇུས་ཕྱིར་འཐེན་བྱས་པའི་རྗེས། རྒྱ་ནག་ནང་ཕལ་ཆེར་མི་གྲངས་ཁྲི་དྲུག་ཅུ་ཙམ་རྐྱེན་འདས་སུ་ཕྱིན་ཡོད་པ་ཚོད་དཔག་བྱས་ཡོད་ཅིང། དེ་ཡང་རྒྱ་ནག་གཞུང་ཕྱོགས་ཀྱིས་མི་འདས་གྲོངས་སུ་ཕྱིན་པའི་མི་འབོར་ལས་ལྡབ་བཅུ་ལྷག་ཙམ་གྱིས་མང་བ་ཡོད་པ་རེད། ཟླ་བ་གཅིག་ཙམ་རིང་དཔེ་རྒྱུན་དྲ་རྒྱ་སོགས་བརྒྱུད་ནས་ཏོག་དབྱིབས་རིམས་ནད་དང་འབྲེལ་བའི་གནས་ཚུལ་རྫུན་མ་ཁྱབ་སྤེལ་ལ་དམ་དྲག་བཀག་སྡོམ་གྱི་ལས་འཆར་དེའི་ནང། སྲིད་གཞུང་གིས་ངོས་འཛིན་བྱེད་པའི་ཏོག་དབྱིབས་རིམས་ནད་ཕོག་མི་དང་དེ་བཞིན་ཏོག་དབྱིབས་རིམས་ནད་དང་འབྲེལ་བའི་གནས་ཚུལ་ཁྱབ་སྤེལ་བྱེད་ཡས་ཚང་མ་ཚུད་ཀྱི་ཡོད་པ་དང། ལྷག་པར་དུ་དྲ་རྒྱའི་ཐོག་ནད་པའི་གཟུགས་གཞི་བརྟག་དཔྱད་ཀྱི་གནས་ཚུལ་རྫུན་བཟོ་དང། རིམས་ནད་བཅོས་ཐབས་ཀྱི་གནས་ཚུལ་རྫུན་མ་ཁྱབ་སྤེལ་བྱེད་མཁན་ཚོར་རྡུང་རྡེག་གཏོང་རྒྱུ་དེ་ནི་མང་ཚོགས་ལ་མགོ་སྐོར་བསླུ་ཁྲིད་བྱས་ནས་སྤྱི་ཚོགས་ནང་ཟང་ཟིང་གི་གནས་ཚུལ་ལྷག་རྒྱུར་འགོག་ཐབས་ཅིག་ཡིན་ལུགས་རྒྱ་ནག་དྲ་རྒྱ་དོ་དམ་ལས་ཁང་གིས་ཕྱིར་བསྒྲགས་བྱས་ཡོད་འདུག་དེང་སྐབས་རྒྱ་ནག་ནང་ལ་སྤྱི་ཚོགས་དྲ་རྒྱའི་ཐོག་ཏོག་དབྱིབས་རིམས་ནད་ཀྱི་ནད་འབུ་འགོས་མིའི་སྐོར་དང། དེ་བཞིན་སྨན་དང་སྨན་བཅོས་འཚོལ་ཞིབ། རིམས་ནད་ཀྱི་རྐྱེན་པས་སྤུན་ཉེ་དང་ཁྱིམ་ཚང་གི་རྒན་གྲས་རྐྱེན་འདས་སུ་ཕྱིན་པའི་སྒེར་གྱི་གནས་ཚུལ་མཉམ་སྤྱོད་བྱེད་མཁན་མང་པོ་ཡོད་པ་དང། མི་སྒེར་ལ་བྱུང་བའི་གནས་ཚུལ་དེ་རིགས་མང་པོ་ཞིག་རྒྱ་ནག་གཞུང་གིས་འཛིན་པའི་ཏོག་དབྱིབས་རིམས་ནད་སྟངས་འཛིན་འགོག་ཐབས་ལས་དོན་ཚན་རིག་དང་མཐུན་པའི་ཐོག་ནས་འཐུས་ཚང་སྤེལ་མི་ཐུབ་པར་བརྟེན་ནས་བྱུང་བ་གསལ་པོ་ཡོད་པར་བརྟེན་དྲ་རྒྱའི་ཐོག་སྲིད་གཞུང་ལ་རྣམ་པ་འདྲ་མིན་གྱི་སྐྱོན་བརྗོད་བྱེད་མཁན་ཡང་མང་པོ་ཡོད་པ་རེད།

ད་རིང་སྤྱིར་བཏང་ད་རྒྱ་མིའི་ལོ་སར་གི་དུས་ཚོད་ལེགས་དགོས་དེ་ཕྱི་དྲོའི་མི་མང་ལ་ཧ་ལས་པ་མང་པོ་འདུག་ཨ་ནི་གསར་འགོད་པ་ཡང་མང་པོ་སླེབས་ཤག་ཨ་ནི་ད་ལན་འདི་ད་ངོ་བོ་གཙོ་བོ་དེ་ནི་ཨ་ནི་གང་ད་ཅིག་གང་ད་ལས་འགུལ་ཆེ་ཆུང་ལ་མ་མ་ལྟོས་པར་ཨ་ནི་རྒྱ་ནག་ནང་ལ་ཡོད་ཡོད་ཤག་ཡོད་དམར་ཤོག་འོག་ལ་ཡོད་ཤག་ཡོད་གི་ད་གང་ད་སྙིང་སྟོབས་ཆེན་པོ་ཐོག་ནས་ཁོ་རང་ཚོ་གི་ལས་འགུལ་ཅིག་སྤེལ་ཏེ་དེ་དེའི་སྒང་ལ་ཡང་ཨ་ནི་རང་དབང་ལུང་པ་ལ་ཡོད་བསྡད་མཁན་གྱི་ཨ་ནི་ཅིག་དམངས་གཙོ་དོན་གཉེར་པ་དང་གང་ལ་ཞིག་འགྲོ་མིའི་ཐོབ་ཐང་དང་དམངས་གཙོའི་སྒང་ལ་ཡང་གང་ད་དོ་སྣང་གནང་བསྡད་མཁན་ཚོ་གིས་ཁུར་བཞེས་བཞེས་དེའི་སྒང་ལ། རྒྱབ་སྐྱོར་གནང་ཡས་འདི་ནི་ཁོ་རང་ཚོ་ལ་ཡང་རྒྱབ་སྐྱོར་ཤུགས་ཆེན་པོ་ཞིག་ཡོང་གི་འདུག་དེ་བཞིན་དུ་མ་འོངས་རྒྱ་ནག་མི་མང་གི་ནང་ལ་ཡང་དེ་འདྲའི་གཏམ་བརྗོད་རང་དབང་དང་དེ་འདྲའི་ལས་འགུལ་ག་ཚོད་མང་ང་ཆགས་པ་ཡིན་ན་རྒྱ་ནག་གཞུང་དུ་འགྱུར་བ་འགྲོ་བའི་ཉིན་མོ་དེ་ནི་ད་ཕྱོགས་ཡོངས་ལ་ཡང་ཞི་བདེ་ཡོང་ཡས་ཞིག་རེད་མ་གཏོགས་རྒྱ་ནག་གཅིག་པོ་དང་ཐའེ་ཝན་གཅིག་པོ་དང་བོད་པ་གཅིག་པོ་མིན་པ་ཁྱོན་ཡོངས་ལ་ཆགས་ཡོད་དེ་བཞིན་དུ་ཚང་མས་ང་ཚོ་འདིར་དོ་སྣང་གནང་དགོས་ཤུགས་ཆེ་ཞེས་གསུངས་གི་འདུག་ལ།

བཙན་བྱོལ་ཞིག་ནས་ལོ་བདུན་ཅུ་དོན་གྲངས་བཅས་བོད་ནང་ཡོད་པའི་བོད་མི་ཚོ་གི་ངོ་ནས་དཀའ་སྡུག་ཤུགས་ག་ཚོད་ཅིག་ཡོད་པ་ཡིན་ནའང་ད་ལྟ་བར་དུ་བོད་པའི་གི་ལ་རྒྱ་ལ་དེ་འདྲའི་བློས་བཏང་མེད་པའི་ཐོག་ནས་ཕྱག་ལས་གནང་བསྡད་ཡོད་པ་དང་དེ་ནང་བཞིན་གྱི་བཙན་བྱོལ་ནང་ཡོད་མཁན་འབུམ་གཅིག་དང་སྟོང་ཕྲག་ལྔ་བཅུ་ཟེར་གི་བཙན་བྱོལ་གི་ནང་ལ་དམངས་གཙོའི་ལུང་པ་རང་དབང་ལུང་པ་རྣམས་ལ་ཡང་བོད་པའི་འཐབ་རྩོད་གི་ཆེད་དུ་ཕྱག་ལས་ག་རེ་གནང་དགོས་དགོས་མི་ཐོག་ནས་མི་ཐོག་མུ་མཐུད་གནང་བསྡད་ཡོད་རེད། གང་ལྟར་བཙན་བྱོལ་ནང་ཡོད་མཁན་དང་བོད་ནང་ཡོད་མཁན་གྱི་གཉིས་ཆར་གྱིས་གཅིག་གང་ལྟར་སེམས་ཤུགས་མཉམ་དུ་བསྡུས་ནས། དེ་འདྲ་བོ་དུ་ཡང་གནས་ཐུལ་བ་དག་ལ་ཤིག་ཡ་ནི། ཅིག་རྒྱ་ནག་ནང་ལ་ཡང་ད་ལྟ་མི་མང་པོ་ཅིག་གིས་ད་ག་འདྲ་བློ་ཁོག་ཆེན་པོའི་ངང་ནས་དེ་ག་འདིར་ཟིན་ལས་འགུལ་སྤེལ་གྱི་ཡོད་རེད་ཨ་ནི་དམངས་ཀྱིས་འདི་གང་བལྟས་ཤིག་མ་ཞུ་བ་ཞེས་དེ་གར་ཕྱག་རོགས་གནང་དགོས་ད་དམིགས་བསལ་གྱིས་ད་ལྟ་ཅིག་རང་དབང་ལུང་པ་ལ་ཡོད་ཤར་བའི་རྒྱ་ནག་དམངས་གཙོ་དོན་གཉེར་པ་རེད། ད་ད་རིང་ཐེ་ཝན་ཆ་ཤས་ཀྱི་ནང་ངོས་ནས་རྒྱ་ཡིག་དང་རྒྱ་སྐད་ཀྱི་ཐོག་ནས། དེ་ནས་སེམས་ཀྱི་ཡ་གྱི་ལས་འགུལ་སྤེལ་ཡོད་དུས་ཨ་ནེ་མི་མང་ཚོ་ལ་ཡང་ཤུགས་རྐྱེན་སྤྲད་ཐུབ་ཀྱི་རེད་ཁོང་ཚོ་ལ་ཡང་ཚོར་བ་ཞིག་སྤྲད་ཐུབ་ཀྱི་རེད་བསམ་བྱས་ཨ་ད་རིང་ང་དེ་ཐེ་ཝན་གི་ཅིན་ཡང་ཚོགས་པའི་གི་བོད་པའི་གི་ཚབ་བྱས་ནས་དེ་སྐད་བཏང་བ་དེ་ལ་ང་ད་བར་ཐུགས་རྗེ་ཆེ་ཞུ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་རྒྱ་ནག་གི་རྒྱལ་ཁབ་བསྡོམས་རྩིས་ལས་ཁུངས་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་དཔལ་འབྱོར་གྲངས་ཐོ་དང་ཐོན་སྐྱེད་ཀྱི་བསྡོམས་འབོར་གསལ་བསྒྲགས་བྱས་པའི་ཐོག་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་མི་འབོར་གྱི་འཕར་ཆག་གྲངས་ཐོ་ཡང་ཕྱིར་བསྒྲགས་བྱས་འདུག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་བོད་པའི་མི་འབོར་འཕར་ཆག་གི་གྲངས་ཐོ་ཁ་གསལ་ཞིག་བཏོན་མེད་ན་ཡང་རྒྱ་ནག་ནང་མི་འབོར་ཞིབ་བཤེར་ཐེངས་བདུན་པ་བྱས་པའི་གྲངས་ཐོར་གཞིགས་ན། རྒྱ་ནག་གི་བའེ་ཏུའུ་དྲ་ཚིགས་ཐོག། རྒྱལ་སྤྱི་ཁྱོན་ཡོངས་ཀྱི་ནང་བོད་པའི་མི་འབོར་ནི་ས་ཡ་བདུན་དང་དྲུག་ཁྲི་བདུན་བརྒྱ་སུམ་ཅུ་སོ་གཅིག་ཡོད་པ་གསལ་ཡོད་པ་རེད། དེའི་ནང་སྐྱེས་པ་ས་ཡ་གསུམ་དང་ལྔ་འབུམ་ཆིག་ཁྲི་ལྔ་སྟོང་ལྔ་བརྒྱ་སུམ་ཅུ་སོ་གཉིས་དང་བུད་མེད་ས་ཡ་གསུམ་དང་ལྔ་འབུམ་བཞི་ཁྲི་ཉིས་སྟོང་གཅིག་བརྒྱ་དགུ་ཅུ་གོ་དགུ་ཡོད་པ་གསལ་འདུག། དེའི་ནང་བོད་རང་སྐྱོང་ལྗོངས་ཟེར་བའི་ནང་ལ་བོད་པ་མི་འབོར་ས་ཡ་གསུམ་དང་ཆིག་འབུམ་སུམ་ཁྲི་བདུན་སྟོང་དགུ་བརྒྱ་བཅུ་མེད་གཅིག་ཡོད་པ་དང། བོད་རང་སྐྱོང་ལྗོངས་ནང་ཐེམ་ཐོ་ཡོད་པའི་རྒྱ་མི་མི་འབོར་བཞི་འབུམ་བཞི་ཁྲི་སུམ་སྟོང་སུམ་བརྒྱ་བདུན་ཅུ་ཡོད་པ་བཀོད་ཡོད་པ་རེད། འོན་ཀྱང་བོད་སྡོད་དམག་དཔུང་ཁང་གི་དམག་མི་དང་དེ་བཞིན་རྒྱ་ནག་ནང་ཐེམ་ཐོ་ཡོད་རུང་བོད་རང་སྐྱོང་ལྗོངས་ནང་གནས་སྡོད་བྱེད་མཁན་གྱི་རྒྱ་མིའི་མི་འབོར་གྱི་གྲངས་ཐོ་དེའི་ནང་ཚུད་མེད་པ་རེད། ཆ་སྙོམས་བྱས་ན་སྤྱི་ལོ་ཉིས་སྟོང་བཅུ་ལོ་ནས་ཉིས་སྟོང་ཉི་ཤུ་ལོའི་བར་བོད་རང་སྐྱོང་ལྗོངས་ནང་ཐེམ་ཐོ་ཡོད་པའི་རྒྱ་མི་མི་འབོར་ནི་ལོ་ལྟར་ཆིག་འབུམ་དགུ་ཁྲི་བརྒྱད་བརྒྱ་ཙམ་འཕར་ཡོད་འདུག་ཡང་བོད་རང་སྐྱོང་ལྗོངས་ཀྱི་བསྡོམས་རྩིས་ལས་ཁུངས་ཀྱིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་བར་གྱི་ཐོན་སྐྱེད་བསྡོམས་འབོར་གྱི་གྲངས་ཐོ་བཏོན་ཡོད་པའི་ནང་ལོ་སྔོན་མ་དང་བསྡུར་ན་བརྒྱ་ཆ་ཀླད་ཀོར་ཚེག་གཉིས་ལས་འཕར་མེད་པ་དང། ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཐོན་སྐྱེད་ཀྱི་བསྡོམས་འབོར་ནི་ཉིས་སྟོང་ཉི་ཤུ་ལོ་ལས་བརྒྱ་ཆ་དྲུག་ཚེག་བདུན་འཕར་ཡོད་པ་བཀོད་འདུག། གྲངས་ཐོ་དེའི་ཐོག་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མཚོན་ན་དཔལ་འབྱོར་ཐོན་སྐྱེད་ཀྱི་འཕར་ཚད་ལོ་སྔོན་མ་ལས་ཉུང་བ་ཡོད་པ་མངོན་ཐུབ་རྒྱུ་དང། དེ་བཞིན་བོད་རང་སྐྱོང་ལྗོངས་ཁྱོན་ཡོངས་སུ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་བར་ལ་སྤྱི་ཚོགས་ཀྱི་འཚོ་བའི་མཁོ་སྤྱད་དངོས་རྫས་སིལ་ཚོང་གི་བསྡོམས་འབོར་བརྒྱ་ཆ་བཅུ་ཚེག་ཀླད་ཀོར་ཆགས་ཡོད་པ་བཀོད་འདུག་ཅིང། ཡང་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྤྱི་ཚོགས་ཀྱི་འཚོ་བའི་མཁོ་སྤྱད་དངོས་རྫས་སིལ་ཚོང་གི་བསྡོམས་འབོར་བརྒྱ་ཆ་བརྒྱད་ཚེག་བདུན་ལས་མེད་པ་བརྗོད་འདུག། འཕར་ཆག་གི་བརྒྱ་ཆའི་ཐོག་ནས་བོད་རང་སྐྱོང་ལྗོངས་ནང་མཚོན་ན་ཡང་ཏོག་དབྱིབས་འགོས་ནད་ཁྱབ་གདལ་ཕྱིན་པའི་ཁྲོད་ནས་དཔལ་འབྱོར་ཐོན་སྐྱེད་སོགས་ཕྱོགས་མང་པོའི་ཐོག་ལ་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་མངོན་ཐུབ་ཀྱི་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་མདུན་ལམ་སློབ་སྟོན་ཚན་པས་བོད་སློབ་ཁག་གི་མདུན་ལམ་སློབ་སྟོན་པ་ཁག་ཅིག་ལ་ཕོ་མོ་སོགས་ཀྱི་དབྱེ་འབྱེད་འགོག་ཐབས་དང་འབྲེལ་བའི་དྲ་ཐོག་ཟབ་སྦྱོང་གནང་ཡོད་འདུག། དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བ་ལྟར་ན། སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ནས་བཅོ་བརྒྱད་བར། བོད་སློབ་ཁག་གི་མདུན་ལམ་སློབ་སྟོན་པ་རྣམས་ལ་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་མདུན་ལམ་སློབ་སྟོན་ཚན་པའི་གོ་སྒྲིག་འོག་ཕོ་མོ་སོགས་ཀྱི་དབྱེ་འབྱེད་འགོག་ཐབས་དང་འབྲེལ་བའི་དྲ་ཐོག་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་པ་དང་དྲ་ཐོག་ཟབ་སྦྱོང་དེའི་ཐོག་རྡ་ས་བོད་ཁྱིམ་དང་མ་སུ་རི་བོད་ཁྱིམ་སམ་བྷོ་ཊ་བོད་སློབ་ཚོགས་པ་བལ་ཡུལ་གངས་ཅན་བདེ་རྩ་ཁྱབ་ཁོངས་ཀྱི་བོད་སློབ་ཁག་གི་མདུན་ལམ་སློབ་སྟོན་པ་ཁྱོན་མི་གྲངས་བཅུ་རྩ་གཅིག་ཟབ་སྦྱོང་ནང་ཞུགས་ཡོད་པ་དང། ཟབ་སྦྱོང་ནང་ཕོ་མོ་སོགས་ཀྱི་ངོ་བོ་དང་རྣམ་འགྱུར་སྟོན་སྟངས་ཆགས་སྲེད་ཀྱི་རྣམ་འགྱུར་དེ་བཞིན་ལས་འགན་དང་ངན་གོམས་གཤིས་ལུགས་དང། ཕོ་མོའི་རྟགས་ལ་བརྟེན་ནས་རྩུབ་སྤྱོད་སྤོང་སྟངས་སོགས་ཀྱི་སྐོར་ཟབ་ཁྲིད་གནང་ཡོད་ཅིང། ཟབ་སྦྱོང་སྐབས་དཔལ་འབྱོར་ལས་ཁུངས་ཁྱབ་ཁོངས་བུད་མེད་ནུས་སྟོབས་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་དང་ཤེས་ཡོན་ཐད་ཆེད་ལས་པ་སྐལ་བཟང་དབང་འདུས་ལགས་གཉིས་ནས་རྒྱུས་མངའ་སློབ་སྟོན་གནང་ཡོད་པ་རེད། ཐེངས་འདིའི་ཟབ་སྦྱོང་གི་དམིགས་ཡུལ་གཙོ་བོ་ནི་སློབ་གྲྭ་ཁག་ཏུ་སློབ་ཕྲུག་དང་འབྲེལ་འདྲིས་བྱེད་སྐབས་མདུན་ལམ་སློབ་སྟོན་པ་རྣམས་ནས་ཕོ་མོ་སོགས་རྟགས་ཀྱི་དབྱེ་བ་ངོ་འཕྲོད་རྒྱུ་དང། དེ་ཉིད་གལ་གནད་ཆེན་པོ་ཡིན་པ་གོ་རྟོགས་ཡོང་སླད་ཡིན་འདུག་པ་དང་ད་རེས་ཀྱི་དྲ་ཐོག་ཟབ་སྦྱོང་དེར། Global Affair Canada ཞེས་པའི་རོགས་ཚོགས་ཀྱིས་མཐུན་འགྱུར་གནང་ཡོད་འདུག། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཨོ་སི་ཁྲུ་ལི་ཡའི་ནང་ལ་གནས་བཞུགས་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་ཀྱིས་ཏོག་དབྱིབས་རིམས་ནད་ཁྱབ་གདལ་བྱུང་བའི་འདས་པའི་ལོ་ངོ་གསུམ་ཙམ་རིང་རྒྱ་ནག་གི་སློབ་གསོ་རིག་པ་བ་ལའོ་ཙི་ཡིས་བརྩམས་པའི་རྩོམ་དེབ་སོགས་བོད་ཡིག་ནང་ཡིག་སྒྱུར་གནང་ནས་འགྲེམས་སྤེལ་གནང་ཡོད་པར་བོད་ནང་གི་བོད་མི་དང་ལྷག་པར་དུ་དགོན་སྡེ་ཁག་གི་དགེ་འདུན་པ་མང་པོས་དགའ་བ་བྱེད་ཀྱི་ཡོད་པ་སོགས་འཆི་མེད་ནས་གཉིས་ལེགས་འབྲེལ་ཞུ་བ་ཞིག་སྙན་སྒྲོན་ཞུ་བ་ཡིན། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། Australia ནང་ལ་གནས་བཞུགས་མཁན་པོ་ཚེ་རིང་བཀྲ་ཤིས་ལགས་ཀྱིས་ཏོག་དབྱིབས་རིམས་ནད་ཁྱབ་གདལ་གྱི་དུས་སྐབས་རིང་དྲ་རྒྱ་བརྒྱུད་ནས་རྒྱ་རིགས་སློབ་མ་གཙོ་བོར་བྱས་པའི་ནང་ཆོས་ཉམས་ལེན་གནང་མཁན་ཚོར་བསླུ་བྲིད་གནང་ནས་སློབ་མ་ཚོས་ཧ་ཅང་དགའ་བོ་བྱེད་ཀྱི་ཡོད་པ་སོགས་གཟའ་འཁོར་སྔོན་མའི་ལེ་ཚན་ནང་སྙན་སྒྲོན་ཞུས་པ་ཡིན། མཁན་པོ་ཚེ་རིང་བཀྲ་ཤིས་ལགས་ཀྱིས་སློབ་མ་ཚོར་ནང་ཆོས་བསླུ་བྲིད་གནང་བའི་ཞོར་དུ་རྒྱ་ནག་གི་སློབ་གསོ་རིག་པ་བ་ལའོ་ཙི་ཡིས་རྩོམ་སྒྲིག་བྱས་པའི་དེབ་སོགས་བོད་ཡིག་ཏུ་བསྒྱུར་ནས་ནང་ཆོས་དད་ལྡན་པ་དང་ལྷག་པར་དུ་བོད་ནང་གི་དགོན་སྡེ་ཁག་གི་དགེ་འདུན་པ་ཚོས་ཧ་ཅང་མཉེས་པོ་གནང་གི་ཡོད་པ་རེད།

དཔེར་ན་སྐད་ཡིག་སྦྱང་ཡག་དང་སྐད་ཡིག་སྦྱང་ཡག་གི་བརྒྱུད་རིམ་དང་དེ་ཚོ་འདྲ་བོ་ལྟར་མང་པོ་དྲི་གི་ཡོད། དེ་དང་དེ་ནི་སོ་སོ་གི་བོད་ཀྱི་ཆོས་དང་རིག་གཞུང་ལ་དབྱིངས་དང་དོ་སྣང་སླེབས་སྟངས་དེ་སོ་སོ་གི་མི་ཚེ་ལ་ཤུགས་རྐྱེན་ཐེབས་སྟངས་ཕན་ཐོགས་སྟངས་དེ་ཚོ་དྲི་གི་ཡོད། ད་དེ་དྲིས་ན་ཡང་ཁོང་ཚོ་སོ་སོ་ཏན་ཏན་གྱི་ཡོད་རེད་བ་མ་གཏོགས་མི་འདའ་ལོ་བཅུ་ཕྲག་གི་ལོ་རྒྱུས་དང་དུས་ཚོད་བཏང་ནས་སློབ་སྦྱོང་བྱེད་ཀྱི་མ་རེད་བ། དེ་འདྲ་རེད། དེ་ཡིན་སྟབས་དཔེར་ན་ད་ལྟ་ངས་ནི་གུ་ལ་ཟེར་བ་དེ་སྐད་བརྡ་རིག་པའི་ཆེད་མཁས་པ་དེ་ལ་དེ་རིང་རང་ངས་ད་དྲི་བ་ཞིག་བཟོ་གི་ཡོད་ད་དེའི་ནང་ལ་དཔེར་ན། སྐད་བརྡ་རིག་པ་རང་གི་ངོས་ནས་བོད་ཀྱི་སྐད་ཡིག་ལ་སྐད་ཡིག་གཞན་ལ་མེད་པའི་ཁྱད་ཆོས་ག་རེ་ཡོད་གི་ཡོད་པ། འཛམ་གླིང་གི་སྐད་ཡིག་གཞན་པ་དང་དེའི་བར་ལ་མཐུན་ཆ་ག་རེ་ཡོད་པ། དེ་ནས་ཅིག་སོ་སོ་རང་ཉིད་དེ་གི་བོད་ཀྱི་སྐད་ཡིག་རིག་གཞུང་བོད་མི་དང་འགྲོགས་འདྲིས་བྱེད་པའི་བརྒྱུད་རིམ་གྱི་ཁྲོད་ཀྱི་ཚོར་སྣང་ག་རེ་ཡོད་པ། བ་དེ་ནི་གཅིག་ད་སྲོལ་རྒྱུན་གི་སུམ་རྟགས་དག་གསུམ་དང་དེང་རབས་ཀི་ད་དེང་སང་གི་དུས་ཀི་གཅིག་སྐད་བརྡ་རིག་པ་གི་ལམ་ལུགས་ཀི་ཐོག་ནས་ཡང་གཅིག་ཡར་རྒྱས་དང་ཡར་ལ་ཡང་དམིགས་བསལ་གི་བསམ་ཚུལ་ག་རེ་ཡོད་པ་དེ་ཚོ་མང་པོ་ཞིག་དྲི་གི་ཡོད་ད་དེ་གི་དྲི་བ་དེ་འདྲ་བཟོ་གི་ཡོད། གཅིག་རྒྱ་རིགས་ནང་ཁུལ་ལ་ཧ་ཅང་ཤུགས་རྐྱེན་ཆེན་པོ་འགྲོ་གི་ཡོད་པ་དེ་དེ་ཡིན་ས་རེད་ཡིན་ན་ཡང་ཕྱོགས་གཅིག་ནས་དེང་སང་རྒྱ་ནག་རང་གི་ནང་ཆོས་དང་ཆོས་ལུགས་སྤྱི་ལ་དམ་དྲག་བྱེད་པ་དེ་ཡང་བོད་བརྒྱུད་ནང་བསྟན་སྤྱི་དང་བྱེ་བྲག་བོད་རང་དང་འབྲེལ་བ་ཁོ་ན་གཅིག་འདྲ་ཙམ་ཡང་མི་འདུག་གང་ཟེར་ན། དཔེར་ན། རྒྱ་བརྒྱུད་ནང་པ་ལ་ཡང་དཀའ་ངལ་གཅིག་མཚུངས་འཕྲད་ཀྱི་འདུག་འོ་ད་དེ་འདྲའི་འདྲ་བོ་རེད་ཤག། ལགས་སོ།
ལགས་སོ་མཁན་པོ་ད་ད་ལྟ་མཁན་པོའི། ཡང་དཀའ་ངལ་ཞིག་ཆེ་ཆུང་དེ་ད་ཡོད་སྲིད་ཀྱི་རེད་བ་ད་རྩ་བའི་ཆ་ནས།
རྒྱ་བརྒྱུད་རྒྱ་ཁོང་ཚོ་ལ་དཀའ་ངལ་དེ་འཕྲད་ཀྱི་འདུག་ལགས་སོ། རྩ་བའི་མཁན་པོས་ད་ལྟ་ཕྱག་དེབ་མང་པོ་ཅིག་ཕབ་སྒྱུར་ཞུས་ཡོད་རེད་ཡང་ཕྱག་དེབ་མང་པོ་བྲིས་གནང་ཡོད་རེད་རྩ་བའི་མཁན་པོ་རྩོམ་པ་པོ་རེད། བྱས་ཙང། ཉིས་སྟོང་བཅོ་བརྒྱད་ལོ་ལ་དམ་ཆོས་རིན་པོ་ཆེ་གི་ཨོ་གདེང་ཏོག་རྡོ་ཟེར་ཡོད་ཟེར་བ་ད་དེ་བོད་ཡིག་ལ་བསྒྱུར་གནང་བྱས་དེ་རྒྱ་ཡིག་ནང་ནས་བོད་ཡིག་ལ་ཚུར་བསྒྱུར་གནང་དགོས་རེད། རེད་རེད་རེད་རེད། ལགས་སོ། ཨ་ནི་མཁན་པོ་རྩ་བའི་ཕྱག་དེབ་དེ་ན་བསྒྱུར་དགོས་ཡག་གི་ད་ཡང་ཅིག་ཕྱག་དེབ་དེ་གལ་ཆེན་པོ་ག་འདྲ་རེད་ཅིག་ན་ཡང་ཕྱག་དེབ་དེའི་ནང་དོན་ག་རེ་རེད་ཅིག་ན་མདོར་བསྡུས་ཅིག་ངོ་སྤྲོད་ཞིག་གནང་དང།
ད་ལྟ་སྤྱིར་བཏང་གི་ཉིས་སྟོང་བཅུ་བཞི་ལ་བསྒྱུར་ཡ་དེ་ད། དེ་ང་རང་རང་གི་དང་པོ་སྤྱིར་བཏང་གི་རྒྱ་གི་བསམ་གཏན་ཆོས་ལུགས་དེང་སང་ནུབ་ཕྱོགས་པ་ལ Zen ཟེར་གི་འདུག་བ། དེ་རེད་ང་ཚོས་ཆོས་རྒྱམ་དྲུང་པ་རིན་པོ་ཆེ་ནུབ་ཕྱོགས་ལ་གཙོ་བོ་དེ་བོད་ཀྱི་ནང་བསྟན་གྱི་སྐོར་ལ་ད། ཁྱབ་སྤེལ་ཤུགས་ཆེན་པོ་གནང་བའི་སྐབས་སུ་ཁོང་ལ་གྲོགས་པོ་ཞིག་འདུག་ཁོང་གི་ད་ལྕམ་རྡ་ཡ་ན་སྨུག་པོས་བྲིས་པའི་ད་ལྟ་རྣམ་ཐར་དེའི་ནང་ལ་ཞིབ་ཆ་བྲིས་ཡོད་རེད་དཔེར་ན་འཇར་པན་གྱི་སློབ་དཔོན་ཆེན་པོ་དང་ཁོང་གིས་ཁོང་མཇལ་ཡོང་དུས་ཁོ་བོད་ནང་གི་ཁོང་གི་རྩ་བའི་བླ་མ་ཞེ་ཆེན་ཀོང་སྤྲུལ་རིན་པོ་ཆེ་དངོས་སུ་དྲན་གསོས་པ་ལྟ་བུ་ཡོང་གི་འདུག་གསུངས་དཔེ་དད་གུས་ཆེན་པོ་ཞུ་ས་ཞིག་རེད་ཤག་ད་ཁོང་གི་ཆོས་གྲོགས་ཡང་རེད་ཤག་དེ་འདྲ་ཡིན་དུས་དེ་ལྟ་བུ་ཡིན་ན་ད་དཔེར་ཡ་དེ་ད་ད་ཟེན་དང། དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་རང་རྩ་བ་བྱས་ནས་སྤེལ་གྱི་ཡོད་རེད་དེ་འདྲ་ཡིན་དུས་དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་དེ་ད་རྒྱ་གི་ནང་པ་གི་ལོ་ཆིག་སྟོང་ལྷག་གི་ལོ་རྒྱུས་ཀྱི་ཁྲོད་ནས་ཤུགས་རྐྱེན་ཆེ་ཤོས་ཀྱི་རྒྱ་རིགས་རང་གི་ཟེར་དགོས་རེད་བ་རྒྱ་ཡི་སློབ་དཔོན་ཞིག་གིས་མཛད་པའི་དམ་ཆོས་ཞིག་ལ་ནང་པའི་དམ་ཆོས་ཞིག་ལ་ཤུགས་རྐྱེན་དེ་ལས་ཆེ་བ་ཕལ་ཆེར་མེད་པ་རེད་ད་དེ་ཤུགས་རྐྱེན་དེ་འཇར་པན་དང་ད་ལྟ་ཀོ་རི་ཡ་དང་མདོར་ན་ལྷོ་ཨེ་ཤ་ཡ་གི་སྟེང་གི་ནང་པའི་ཐེག་ཆེན་གྱི་ནང་པའི་ལུང་པ་ཚང་མ་ལ་ཁྱབ་བསྡད་ཡོད་རེད་ད་ཡིན་ནའང་བོད་ཡིག་ལ་ཡོད་མ་རེད། དེ་ནས་ཁྱད་པར་དུ་བོད་བརྒྱུད་ན་ང་ཚོས་དེ་ག་ཧྭ་ཤང་མ་ཧཱ་ཡ་ན་ལ་སོགས་པ་དང་བསམ་ཡས་ཆོས་རྩོད་ལ་བརྟེན་ནས་སྤྱིར་བཏང་གི་བསམ་གཏན་ཆོས་ལུགས་ལ་གཅིག་ཡག་པོ་གཅིག་གོ་བ་མ་ལོན་པ་དང་ནི་གོ་ནོར་དང་མང་པོ་ཞིག་ཡོད་དེ་ད་དེང་སང་དུས་སུ་དུས་རབས་ཉི་ཤུ་རྩ་གཅིག་པ་ལ་ནང་པ་དང་ཆོས་གྲོགས་ཚང་མ་གཅིག་གིས་གཅིག་ག་མཐུན་པོ་དང་ལྟ་བ་དག་སྣང་དང་གཅིག་འབྲེལ་བ་ཡག་པོ་ཡོད་དགོས་ཀྱི་ཡོད་ན་ཕན་ཚུན་གཅིག་གིས་གཅིག་གི་ལྟ་གྲུབ་དངོས་གནས་དེ་ག་རེ་ཡིན་པ་དེ་ཧ་གོ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་ད་དེ་གཙོ་བོར་དམིགས་ཡུལ་གཅིག་དེ་ཡིན།

ད་ལྟ་ལའོ་ཙི་ཟེར་བ་འདི་གི་རྩོམ་རྣམ་པ་ཇི་ཡིན་ཟེར་བ། རྒྱ་མིའི་ནང་ལོགས་ལ་མཁས་པ་ཆེན་པོ་ཁུང་ཙི་དང་ལའོ་ཙི་ད་ལྟ་དེ་འདྲའི་མང་པོ་ཡོད་དུས་དེ་ལའོ་ཙི་དེ་བསྒྱུར་གནང་དགོས་ཡ་དེ་ཡང་རྒྱུ་མཚན་དེ་ག་རེ་ཡིན། ཨ་དེ་དེ་སྔོན་ལ་ངས་དེ་ཅིག་ཤོད་བསམ་སོང་ད། དཔེར་ན་འདི་ད་ནད་ཡམས་ཀྱི་ད་ལྟ་ལོ་གཉིས་ཀྱི་རིང་ལ་ད་ང་རང་སྒེར་ལ་མཚོན་ན་ད་ལྟ་ཆོས་ཚོགས་ཀྱི་བྱེད་སྒོ་དེ་ཚོ་དྲ་ཐོག་ནས་གཉེར་བ་དང་མཉམ་དུ་ཨ་ནུ་སོ་སོ་བོ་ཅིག་ད་དུང་ཕབ་བསྒྱུར་བྱེད་ཡག་གི་ལས་ཀ་གཞན་ཁ་ཤས་ཅིག་བྱས་ཡིན་གཅིག་དེ་ང་རང་གི་རྩ་བའི་བླ་མ་ད་གསེར་རྟ་མཁན་ཆེན་ཆོས་ཁྱབ་ཟེར་བའི་བླ་མ་རྩ་ཆེན་པོ་ཞིག་ཡོད་རེད་མཁན་པོ་ཆོས་དབྱིངས་ཁྱབ་བརྡལ་ཁོང་གི་བཀའ་གསུང་ཞིག་ཡོད་རེད་ད་དེ་ཡིག་ཐོག་ལ་བབས་ནས་ཤོག་ལྷེ་བཞི་བརྒྱ་ཡར་མར་ཞིག་ཡོད་པའི་དྲང་སྲོང་ཞལ་ལུང་ཟེར་བ་ཞིག་དེ་གི་དེབ་ཅིག་ངས་ད་བླ་མའི་གསུང་ཁོང་གི་གདན་ས་དེ་ཚོ་གི་བཀའ་གནང་བ་གཞིར་བཟུང་བྱས་ནས་མར་ཡིག་ཐོག་ལ་ཕབ་པ་དེ་ཁོང་གི་གསུང་ཆོས་མར་ཡིག་འབེབས་བྱས་ནས་དེབ་གཟུགས་སུ་བྲིས་པ་ཐོག་མར་རེད་དེ་ནས་གཉིས་པ་དེ་ད་ལྟ་ཨ་རི་ན་བཞུགས་བཞིན་པའི་ད་ལྟ་སྐྱབས་རྗེ་མགར་ཆེན་རིན་པོ་ཆེ་གི་གསུང་བླ་མའི་རྒྱང་འབོད་དང་འབྲེལ་ཀོང་སྤྲུལ་གི་བླ་མ་རྒྱང་འབོད་དང་འབྲེལ་དེ་ནས

ཡེ་ཤུ་གི་དེ་གི་དམ་པའི་གསུང་རབ་ཟེར་བ་དེ་ཕར་ཕུད་ནས་དེ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་དོན་ཕར་ཅིག་སློབ་ཚན་དང་འབྲེལ་བའི་དེ་འདྲའི་གི་ཅིག་སྒྲིག་འཛུགས་ཅིག་ཡོད་ས་རེད་ཁོང་ཚོས་མ་ལག་ཅིག་ཡོད་ས་རེད་དེ་གི་རྩིས་རྒྱབ་ཡོང་དུས་ཞིབ་འཇུག་བྱེད་ཡོང་དུས་དེ་ནས་འཛམ་བུ་གླིང་གི་སྟེང་ལ་སྐད་ཡིག་གཞན་དུ་བསྒྱུར་བ་མང་ཤོས་དེ་རེད་གསུངས་ཀྱི་འདུག་དེ་ནས་ད་ལྟ་དཔེར་ན་དབྱིན་ཇི་ལ་བསྒྱུར་མཁན་དེའང་ཨ་དབྱིན་ཇི་དབྱིན་ཇི་གི་མི་ཞིག་འདུག་ད་ལྟ་ནིའུ་ཛི་ལན་ལ་བཞུགས་བཞག་ལོ་རྒན་པ་ཞིག་རེད་བཞག་ཧ་ཅང་གི

གནང་གི་ཡིན། ཨོ། ད་ལྟའི་རྒྱལ་གྱིས་དྲི་བ་ཡག་པོ་གནང་སོང་ད་ལྟ། སྤྱོད་པ་དང་ལམ་ཟེར་བསྒྱུར་དགོས་ཡག་གི་རྒྱུ་མཚན་དེ་མ་གཞི་རྟའུ་ཏོ་ཅིན་ཚིག་དེ་ཕ་ཁབ་ཏུ་གི་བསྒྱུར་ན་སྤྱོད་ལམ་གྱི་མདོ་ཟེར་བ་འདྲ་བོ་ཆགས་ཀྱི་ཡོད་རེད་ཡིན་ན་ཡང་དངོས་གནས་བཤད་ན། ནམ་རྒྱུན་གྱི་རྟའུ་ཏོ་ཟེར་བ་དེ་དང་ནི་མདོ་འདིའི་ནང་གི་རྟའུ་ཏོ་གཉིས་ཀ་ཁ་ཁ་རེད་མདོ་འདིའི་ནང་གི་རྟའུ་དང་ཏོ་གཉིས་ཀ་དེ་ཁོ་རང་རབ་བྱེད། བརྒྱད་ཅུ་གྱ་གཅིག་ཡོད་རེད། དེའི་ནང་གི། སྤྱོད་པ་སྐོར་དང་ལམ་གྱི་སྐོར་གཉིས་ཀ་དེ་དེ་ནི། ཕྱེད་ཀ་ཕྱེད་ཀ་བྱས་ནས་ཡོད་རེད། དེ་ནི་སྤྱོད་པ་ཟེར་བ་དེ་གཙོ་བོ་དད་ལྡན་ཀུན་སྤྱོད་དང་འབྲེལ་བ་དང། སྲིད་སྲུང་རིག་ཤེས་ཟེར་བ་ནང་བཞིན་ཅིག་དང་དང་ལུགས་ཀྱི་དམ་ཆོས་ལྟ་བུ་དང་དེ་ནི་རྒྱལ་ཁབ་སྐྱོང་སྟངས་དང་དམག་དོན་གནས་ཚུལ་གྱི་སྐོར་དང། དེ་ནི་དེང་སང་ཡིན་ན་ནི་ད་ཅིག་དེ་ཅིག་མིའི་ལུས་ཁམས་ཀྱི་བདེ་ཐང་ལ་སོགས་པ་དང་ཁོར་ཡུག་སོགས། འདིར་རང་བྱུང་གི་ཁམས་ཀྱི་ད་ཅིག་མི་དང་རང་བྱུང་གི་ཁམས་ཀྱི་མཐུན་སྦྱོར་མང་པོ་ཞེ་ཅིག་ཡོང་གི། ད་ཏའོ་ཟེར་བ་ཏའོ་ཟེར་བ་དེའི་ནང་ནས་དེ་ནི་དེ་བཞིན་ཉིད་དེ་ཁོ་ན་ཉིད་ད་ཅིག་ཆོས་ཐམས་ཅད་ཀྱི་གནས་ལུགས་འོ་ད་དེ་སོང་གི་ཡོད་རེད་ད་དེའི་གནས་ལུགས་དེའང་ནང་པའི་བཞག་པའི་གནས་ལུགས་དང་བརྒྱ་ཆ་བརྒྱ་གཅིག་པ་ཡིན་མིན་ང་ཚོ་ཧ་གོ་གི་མ་རེད་ཡིན་ན་ཡང་དཔེ་མི་སྲིད་པའི་ཁོ་རང་གཏིང་ཟབ་པོ་ཞིག་ཡོད་དུས་ད་གནའ་ནས་ད་ལྟའི་བར་དུ་དེའི་འགྲེལ་པ་ཁོ་རང་འགྲེལ་པ་སྟོང་ཕྲག་ཡོད་པ་དེ་འདྲ་རེད་འདུག་དེ་འདྲ་རེད་ཟེར་ད་དེ་རེད་ཡིན་ན་ཡང་ཉེ་ཆར་ང་ལ་དབྱིན་ཇི་དེ་འདྲ་གི་དེ་ཁྱོད་རང་བཤད་རོགས་བྱེད་ལབ་གི་འདུག་ད་ངས་དེ་བཤད་གི་མེད་ལ་ངས་དང་པོ།

གཟིགས་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང། High Peaks Pure Earth། ཞེས་པའི་དྲ་རྒྱ་དེ་ཡི་རྩོམ་སྒྲིག་པ་དང་དེ་ག་ནང་བཞིན་དྲ་རྒྱ་དེ་ཐོག་མར་གསར་འཛུགས་གནང་མཁན་བདེ་ཆེན་སྤེན་པ་ལགས་གདན་འདྲེན་ཞུས་ཡོད། ད་རེས་ཀྱི་ལེ་ཚན་འདིའི་ནང་རྒྱ་ནག་དེ་བཞིན་ད་འཛམ་བུ་གླིང་ནང་ལོགས་ལ་ཅིག་གསར་འགྱུར་དང་ལྷག་པར་དུ་རྒྱུན་སྲོལ་གྱི་གསར་འགྱུར་སྤྱི་ཚོགས་དྲ་ལམ། དྲ་རྒྱ་སོགས་ཀྱི་སྟེང་གནས་ཚུལ་ལ་ཞིབ་བཤེར་བྱེད་མཁན་གྱི་ད་ཆེས་སྡུག་ཤོས་ཀྱི་རྒྱལ་ཁབ་ཞིག་ལ་ཚོགས་པ་མང་པོས་ཀྱིས་ངོས་འཛིན་བྱས་ཡོད་པ་དང་དེ་ག་ནང་བཞིན་རྒྱ་ནག་ནང་མི་མང་གིས་རྒྱ་ནག་གཞུང་ལ་ཅིག་ངོ་རྒོལ་གྱི་རྣམ་འགྱུར་སྟོན་སྟངས་ཀྱི་ཁ་ཕྱོགས་དེ་ཡང་ལ་འགྱུར་བ་ཅིག་ཕྱིན་ཏེ་གང་ལྟར་ད་ལྟ་རྒྱ་ནག་ནང་མི་མང་པོ་ཅིག་གིས་འགོག་རྒོལ་གྱི་ལས་འགུལ་དེ་ཁ་ཕྱོགས་གཞན་ཅིག་ལ་བསྒྱུར་བའི་གི་དུས་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་དེ་རིང་གི་ལེ་ཚན་འདིའི་ནང་བདེ་ཆེན་སྤེན་པ་ལགས་ལྷན་དུ་རྒྱ་ནག་ནང་ལོགས་ལ་སྤྱི་ཡོངས་ཀྱི་གསར་འགྱུར་བརྒྱུད་ལམ་རེད་དེ་ག་ནང་བཞིན་ཅིག་དྲ་ཐོག་སྤེལ་བའི་གནས་ཚུལ་ཁག་ལ་ཞིབ་བཤེར་བྱེད་སྟངས་བྱེད་ལུགས་དང། ལྷག་པར་དུ། ཨ་ནི་རི་མཐོ་ས་གཙང་གིས་དུས་རྟག་ཏུ་བོད་ནང་ནས་མཁོ་སྒྲུབ་བྱས་པའི་གི་བོད་མི་ཚོས་བྲིས་པའི་གི་སྙན་ངག་དང་རྩོམ་བྲིས་ཁག་ཅིག་ལ་ཞིབ་བཤེར་གནང་གི་ཡོད་དུས་འདས་པའི་ལོ་འདིའི་ནང་ལོགས་ལ་ཅིག་བོད་ནང་ལོགས་ནས་ཡང་གནས་ཚུལ་གལ་ཆེ་ཁག་ག་རེ་ཐོན་ཡོད་མེད་ཐོག་གླེང་མོལ་ཞུ་ཡས་ཡིན། ཨ་ལེ་ལགས་སོ་འོང། ད་ཉིས་སྟོང་ཉི་ཤུ་རྩ་གཉིས་ནང་ལོ་དེ་ངས་བལྟས་དུས།

སེམས་ཀྱི་དཀའ་ངལ་རེད་ད། བྱིས་རྩལ་གྱིས་བོད་ནང་ལོགས་ཀྱི་གནས་བབ་དང་འབྲེལ་བྱས་རྩོམ་རིག་ཁག་རེད་ད་གཞས་གཞས་སྣ་དེ་འདྲའི་མང་པོ་ཅིག་འགྲེམས་སྤེལ་བྱེད་སའི་གི། གནད་འགག་ཅན་གྱི་ད་དྲ་རྒྱ་ཅིག་ཆགས་བསྡད་ཀྱི་ཡོད་རེད། བདེ་ཆེན་སྤེན་པ་ལགས་ཀྱིས་ད་རེས་ད་ལྟ། གོང་དུ་སྒྲུང་ལྔ་ཅིག་དེ་འདྲ་ད། མང་ཚོགས་ཀྱིས་གཟིགས་ཡས་དང་ཀློག་ཡས་མང་ཤོས་གྲས་ལ་ངོས་འཛིན་བྱས་པ་གསུངས་ཀྱི་འདུག་དེ་ཚོ་དེ་འདྲའི།

བོད་སྐད་བསླབ་ཆོག་གི་རེད་བོད་སྐད་རྒྱབ་ཆོག་གི་རེད། དེ་ཚོ་གནང་དག་ཡོད་མ་རེད་མ་གཞི་བཀྲ་ཤིས་དབང་ཕྱུག་ལགས་ད་ཞེ་པོ་ཅིག་ཕྱག་ལས་གནང་དེ་ང་ཚོ་ད་གསལ་པོ་ཞེ་པོ་ཅིག་མཐོང་གི་ཡོད་རེད། བོད་ནང་ལོ་དེ་གནས་སྟངས་དངོས་ཡོད་གནས་ཚུལ་དེ་ག་འདྲ་རེད་ནི་ཁོ་རང་ཧོན་ཏོ་ལོ་ལྔ་བཙོན་ཁང་ནང་བཞུགས་ཡོད་རེད་ཁོ་རང་ཕྱག་ལས་གནང་དེ་ད་ཨན་འདི་ཡིན་ནའི་ཁོ་རང་བཙོན་ཁང་ནས་ཐོན་ཚར་ནས་ཧོན་ཏོ་མུ་མཐུད་ནས་ཕྱག་ལས་ཞེ་པོ་ཅིག་གནང་ཧོན་ཏོ་ཝེ་པོ་ནང་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བཏང་སྐད་ཡིག་ཁོ་རང་ཕྱག་ལས་མུ་མཐུད་ནས་གནང་དེ་ཞེ་པོ་ཅིག

ད་ལྟ་བདེ་ཆེན་སྤེན་པ་ལགས་ཀྱིས་གོང་ལ་ད་ཅིག་རི་མཐོ་ས་གཙང་གི་དྲ་རྒྱ་འདི་སྤྱི་ལོ་ཉིས་སྟོང་བརྒྱད་ལོ་ལ་དེ་འདྲས་ཐོག་མར་འགོ་བཙུགས་པ་ཅིག་ངོ་སྤྲོད་གནང་སོང་ཨ་ནི་ད་ལོ་བཅོ་ལྔ་ཅིག་འཁོར་འགྲོ་གི་འདུག་དུས་ཡུན་འདིའི་ནང་ལོགས་ལ་ཅིག་ཁྱེད་རང་གི་ཕྱག་ལས་གནང་སྟངས་ལ་ད་འགྱུར་བ་ད་ལྟ་གོང་དུ་གསུངས་པ་ནང་བཞིན་ཅིག་ཡོད་རེད་དེ་ཡང་ཅིག་གདོང་ལེན་བྱེད་ཀྱི་གནད་དོན་འདི་ཚོ་ལ་ཡང་ཅིག་འགྱུར་བ་ཕྱིན་ཡོད་ན།

ལམ་སེང་རྒྱ་ནག་གཞུང་གིས་མེད་པ་བཟོ་ཡས་ཀྱི་གནས་སྟངས་འཆར་དེ་ནས་ད་སྤྱི་ཚོགས་དྲ་ལམ་ལ་དོ་སྣང་བྱེད་མཁན་ཁ་ཤས་ཅིག་གིས་ད་ཁོ་རང་གིས་བྲིས་པའི་ཀྱི་ཡིག་ཐོག་འདི་ཅིག་པར་བརྒྱབ་བྱས་བཞག་བྱས་ཡང་རྗེས་ལ་ཅིག་བེད་སྤྱོད་བཏང་ཡས་ཀྱི་གནས་བབ་ཅིག་ཆགས་རེད་ད་ལྟ་བདེ་ཆེན་སྤེན་པ་ལགས་ཀྱིས་ད་དོ་སྣང་ཧ་ལས་པའི་ཀྱི་ཆེན་པོ་གནང་བྱས་ད་བོད་ནང་ལོགས་ཀྱི་གནས་ཚུལ་དེ་འདྲའི་ཅིག་པར་བརྒྱབ་པའི་གི་གནས་བབ་ཆགས་ཀྱི་ཡོད་དུས་ཅིག་ཁྱེད་རང་ཕྱག་ལས་འདི་གནང་བའི་སྐབས་སུ་ཅིག་དོ་སྣང་གནང་སྟངས་འདི་ག་འདྲས་རེད་ནི་ཅིག་རྒྱ་ནག་ནང་ལོགས་ནས་གསར་འགྱུར་དང་ད་སྤྱི་ཚོགས་དྲ་ལམ་སྒང་ལ་སྟོན་པའི་སྐབས་སུ་ཅིག་དུས་ཚོད་ཀྱི་ཆ་ནས་ཅིག་ནུབ་ཕྱོགས་རྒྱལ་ཁབ་ལ་ཞོགས་ཀས་ཡིན་པའི་སྐབས་སུ་ཕ་གིར་དགོང་དག་ཆགས་བསྡད་ཀྱི་ཡོད་རེད་ཅིག་ཕྱག་ལས་དུས་ཚོད་ཆུ་ཚོད་ག་ཚོད་ཙམ་གནང་གི་ཡོད་ཨ་ནི་ཅིག་འདི་དཀའ་ངལ་ཆེན་པོ་ཅིག་མི་འདུག།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་གྱི་ད་དུས་རབས་འདིའི་ནང་ལོགས་ལ་ཅིག་ང་ཚོ་བོད་པའི་ལྷག་པར་དུ་བཙན་བྱོལ་ནང་ལོགས་ལ་ཡོད་པའི་གི་བོད་པའི་གཞོན་སྐྱེས་ཁྲོད་ལ། རྒྱ་ཡིག་ཐོག་ལ་ཐུགས་སྣང་གནང་མཁན་དེ་འདྲ་སེ་ཡོད་ན། ངས་དེ་འདྲ་རེ་ཟུང་ཐོག་མཐོང་གི་འདུག་གང་ཟེར་ན་ང་སྔན་མ་རྒྱ་ནག་ལ་འགྲོ་དུས་ཉིས་སྟོང་དྲུག་ལོར་རེད། དེ་དུས་སྐབས་དེར།

རྒྱ་ནག་གཞུང་གིས་དཔྱིད་གསར་དུས་ཆེན་རིང་ཏོག་དབྱིབས་རིམས་ནད་དང་འབྲེལ་བའི་རྫུན་གཏམ་ཁྱབ་སྤེལ་བྱ་རྒྱུར་དམ་དྲག་ནན་པོ་བྱ་རྒྱུ་ཡིན་པ་ཕྱིར་བསྒྲགས་བྱས་ཡོད་འདུག་རྒྱ་ནག་གི་དྲ་རྒྱ་དོ་དམ་ལྟ་ཞིབ་ལས་ཁང་གིས་ཏོག་དབྱིབས་རིམས་ནད་ཁྱབ་གདལ་དང་འབྲེལ་བའི་རྫུན་གཏམ་ཁྱབ་སྤེལ་གྱིས་མི་རྣམས་ལ་འཇིགས་སྣང་དང་སྐྱོ་སྣང་གི་རྣམ་པ་བསྐྲུན་རྒྱུར་འགོག་ཐབས་ཆེད་དཔྱིད་གསར་དུས་ཆེན་རིང་དྲ་རྒྱའི་ཐོག་ལྟ་ཞིབ་ལས་དོན་སྤེལ་འགོ་ཚུགས་ཡོད་པའི་སྐོར་ཕྱིར་བསྒྲགས་བྱས་ཡོད་འདུག། ཐའེ་ཝན་ནང་གཞུང་འབྲེལ་མིན་པའི་ཚོགས་པ་ཁག་མཉམ་འབྲེལ་གྱི་ཐོག་ནས་རྒྱ་ནག་གཞུང་གིས་ཉེ་ཆར་རྒྱ་ནག་ནང་ལ་བྱུང་བའི་ཤོག་དཀར་ལས་འགུལ་ནང་ལ་མཉམ་ཞུགས་གནང་མཁན་མི་སྣ་ཁག་ཅིག་འཛིན་བཟུང་བྱས་པ་རྣམས་གློད་གྲོལ་དགོས་པའི་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་ཡོད་འདུག། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་མདུན་ལམ་སློབ་སྟོན་ཚན་པས་བོད་སློབ་ཁག་གི་མདུན་ལམ་སློབ་སྟོན་པ་ཁག་ཅིག་ལ་ཕོ་མོ་སོགས་ཀྱི་དབྱེ་འབྱེད་འགོག་ཐབས་དང་འབྲེལ་བའི་དྲ་ཐོག་ཟབ་སྦྱོང་གནང་ཡོད་འདུག། སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་རྒྱ་ནག་གི་རྒྱལ་ཁབ་བསྡོམས་རྩིས་ལས་ཁུངས་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་དཔལ་འབྱོར་གྲངས་ཐོ་དང་ཐོན་སྐྱེད་ཀྱི་བསྡོམས་འབོར་གསལ་བསྒྲགས་བྱས་པའི་ཐོག་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་མི་འབོར་གྱི་འཕར་ཆག་གྲངས་ཐོ་ཡང་ཕྱིར་བསྒྲགས་བྱས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་རྒྱུན་དུ་ནས་གསན་བཞེས་གནང་བར་ཐུགས་རྗེ་ཆེ།